ད་གཏན་ཚིགས་ཀྱི་མཚན་ཉིད་འཆད་པ་ན་ཟེར། ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་ཟེར་ཏེ་ཚིག་དེས་ཕྱོགས་ཆོས་དང་རྗེས་ཁྱབ་གཉིས་དངོས་སུ་བསྟན་ནས་དེ་ལྡོག་ཁྱབ་ཤུགས་ལ་བསྟན་པ་རེད་བྱས་ཙང་དེ་རྟགས་ཡང་དག་གི་མཚན་ཉིད་དེ་བསྟན་གྱི་འདུག་ཨང། བསྟན་ཡོང་དུས་ཙང་རྟགས་ཀྱི་ཚུལ་དེ་ལ་ག་ཚོད་བཤད་པ་རེད་རང་ལུགས་ལ། རྟགས་ཀྱི་ཚུལ་དེ་ལ་གསུམ་བཤད་པ་རེད་ཚུལ་གྱི་ནང་གི་དང་པོ་དེ་ལ་མིང་གང་ལབ་རེད། ཚུལ་དང་པོ་ལ་ཕྱོགས་ཆོས་ཀྱི་མིང་གིས་བཏགས་པ་རེད་བ། ད་ཡིན་དུས་ཚུལ་དང་པོ་གོ་ལ་ཕྱོགས་ཆོས་ཀྱི་མིང་གིས་བཏགས་ཡོང་དུས་ཙང་ཚུལ་དང་པོ་བསྟན་པའི་ཚིག་གོ་ལ་ཕྱོགས་ཆོས་ཞེས་པའི་ཚིག་ཅིག་ལབ་པ་རེད་མ་རེད། རྣམ་འགྲེལ་རྩ་བ་ན་ལབ་འདུག་བ། ལབ་པ་ཡིན་ཙང་འོ་གཏན་ཚིགས་ཀྱི་མཚན་ཉིད་འཆད་པའི་གཞུང་ཚིག་གིས་ཕྱོགས་ཆོས་ཟེར་དུས་སུ་ལ་མཛུབ་བཙུགས་པ་རེད། རྟགས་ལ་མཛུབ་བཙུགས་པ་རེད་བ། ཕྱོགས་ཆོས་ཟེར་དུས་ད་རྟགས་དེ་བཞག་དགོས་རེད་བ། བྱས་ཙང་ཕྱོགས་ཆོས་ཟེར་དུས་ད་དེ་རྟགས་གོ་ག་རེ་ཡིན་ཟེར་ལབ་སོང། ཕྱོགས་ཀྱི་ཆོས་ཡིན་ཟེར་ལབ་པ་རེད་བ། ཕྱོགས་ཆོས་ལབ་སི། མགྱོགས་པོ་ལབ་དུས་ཕྱོགས་ཆོས་ཡིན་ཟེར་ལབ་པ་རེད་ག་ལེ་ག་ལེ་ལབ་དུས་ད་ཕྱོགས་ཀྱི་ཆོས་ཡིན་སི་ལབ་པ་རེད། ཕྱོགས་ཀྱི་ཁྱད་ཆོས་ཡིན་ཟེར་ལབ་དགོས་པ་རེད། ཕྱོགས་ཀྱི་ཁྱད་ཆོས་ཡིན་ཟེར་ལབ་ཡོང་དུས་ཙང་ཧ་གོ། ཕྱོགས་ཀྱི་ཁྱད་ཆོས་ཡིན་པ་དེ་ཧ་གོ་བར་བྱེད་པ་ལ་ཁྱད་གཞི་དེ་ཧ་གོ་བར་འགྲོ་དགོས་ལབ་པ་རེད་བ། རེད་པ། ཕྱོགས་ཀྱི་ཁྱད་ཆོས་རེད་བྱས་ཟེར། མོག་ཅིག་ཁྱེར་ཡོང་གི་མོག་དེ་མི་ཁོའི་མོག་རེད་ཟེར་བར་བྱེད་པ་ལ། ཨ་ལེ་མི་ཁོ་ཧ་མ་གོ་བ་དེ་ལ་མོག་དེ་ཁོའི་ཡིན་པ་ཧ་གོ་མ་རེད་བ། བྱས་ཙང་ཕྱོགས་ཀྱི་ཆོས་རེད་ཟེར་དུས་ཙང།

བསྒྲུབ་བྱ་རྟོགས་ཟེར་ལབ་དགོས་པ་དང་ཚུལ་གསུམ་གྱི་ནང་ནས་ཚུལ་དང་པོ་རྟོགས་དུས་བསྒྲུབ་བྱ་རྟོགས་ཟེར་དགོས། ཁྱོད་རང་གིས་ཚུལ་དང་པོ་ལ་ཕྱོགས་ཞེས་མིང་གིས་ལབ་ཚར་སོང་བ་ལབ་ན། རྟགས་ཚུལ་དང་པོ་རྟོགས་ཚུལ་དང་པོ་རྟོགས་དུས་སུ་ཕྱོགས་དེ་རྟོགས་པ་རེད་རྟོགས་ན་བསྒྲུབ་བྱ་རྟོགས་པ་རེད་དེ་ཡིན་དུས་སུ་དང་པོ་ཚུལ་གསུམ་གྲུབ། ཚུལ་གསུམ་གྲུབ་དུས་སུ་སྔོན་ལ་ཕྱོགས་ཆོས་གྲུབ། ཕྱོགས་ཆོས་དེ་མི་གོ་ཕྱོགས་ཆོས་དེ་རྟོགས། དེ་ནས་གཞི་ནས་ཀྱི་གང་ཟག་དེ་ལ་དེ་ནི་སྒྲ་མི་རྟག་པ་རྟོགས་ཡས་དོན་དག་ལ་འོ་རྟགས་དེ་བཀོད་དགོས་པ་རེད་བ། ཁྱོད་རང་ཟེར་ན་དེ་བཀོད་མི་དགོས་པ་དང་རྟགས་ཚུལ་དང་པོ་རྟོགས་དུས་རང་ནས་བསྒྲུབ་བྱ་དེ་རྟོགས་ཚར་འདུག་བ། འོ་དེ་ཐལ་འགྱུར་བ་རེད། འོ་དུག་སེ།

སང་ཞིག་འདི་རེ་བ་གཞུང་ནས་ཤེས་ཡོང་དུས་ཙང་དེ་འདྲ་ཤེས་དགོས་རེད་རྩ་བའི་རྟགས་དེ་ཆོས་ཅན་འདི་ལ་རྟགས་དེ་གྲུབ་ན་རྟགས་གོ་སྒྲུབ་པའི་རིགས་པ་གོ་ལ་ཕྱོགས་ཆོས་སྒྲུབ་པའི་རིགས་པ་ག་རེ་ཡོད་རེད་ཟེར་ན་འདི་འདི་འདི་ཡོད་རེད་ཟེར་ནས་མར་གཞུང་གིས་བཤད་དུས་ཙང་ར་སྤྲད་དུས་ཙང་དུག་སེ་སྤྲད་པ་རེད་ཕྱི་རྒོལ་ལ་བཀོད་ཡོང་དུས་ཙང་སྔོན་ལ་ཕྱོགས་ཆོས་སྒྲུབ་པའི་རྟགས་གོ་བཀོད་དགོས་ངེས་བྱས་ན་ཕྱོགས་ཆོས་སྒྲུབ་པའི་རྟགས་བཀོད་དགོས་ངེས་བྱས་ན་དཔེར་ན་སྒྲ་བྱས་པ་ཡིན་པ་གོ་རྟགས་དེ་ཕྱོགས་ཆོས་ལ་འགྲོ་དགོས་རེད་བ་ཡིན་དུས་ཙང་སྒྲ་བྱས་པ་ཡིན་པ་རྟགས་གོ་ལ་རྟགས་ལ་བརྟེན་ནས་སྒྲུབ་དགོས་ངེས་བྱས་ན་སྒྲ་ཆོས་ཅན་བྱས་པ་ཡིན་ཏེ་སྐྱེས་པ་ཡིན་པའི་སྐད་ཆ་དེ་དག་ཁོ་ན་བས་ཆ་ཚང་རྟོགས་བཅུག་རྟོགས་ཚར་ནས་སྒྲ་དེ།

བཤད་པ་དེ་དང་ཕྱི་རྒོལ་ལ་བཀོད་སྟངས་གཉིས་པོ་དེ་འདྲ་བ་མ་རེད་ཟེར་གཞུང་གི་ནང་ནས་བཀོད་པ་དེ་ག་རེ་ཟེར་ན་རྩ་བའི་རྟགས་དེ་ལ་ཕྱོགས་ཆོས་སྒྲུབ་པའི་རིགས་པ་ཡོད་དམ་མེད་ཟེར་རྩད་བཅད་བཅུག་ན་ཡོད་འདི་རེད་ད་ཟེར་མར་བསྟན་དགོས་རེད་བ་འོ་འདུག་ཟེར་བཀོད་བསྟན་ཚར་དང་པོ་རང་འདུག་ཟེར།